གང་ཞུ་བར་བྱ་བའི་ཆོས་དེ། ཤེས་རབ་སྙིང་པོ་འདི། དེ་ནས་ད་རྣམ་པ་ཚོ་གིས། ཀུན་སློང་དང་ཀུན་སྤྱོད་མ་ནོར་བའི་སྒོ་ནས་ཡང་དག་པ་གཅིག་དེ་འདྲས་བྱས། མ་ནོར་བའི་སྒོ་ནས་བསམ་པ་རྒྱ་ཆེ་བ་བྱང་ཆུབ་སེམས་ཀྱི་ཀུན་སློང་གིས་རྩིས་ཟིན་པའི་ཐོག་ནས་དེ་རྣམ་པ་ཚོ་གིས། གསན་རོགས་གྱིས་ཟེར་ཐོག་མར་འབོད་སྐུལ་དེ་འདྲས་བྱས་ནས་ཞུ་ཡ་ཡིན། ད་དེ་རིང་དེ་ཤེས་རབ་སྙིང་པོ་དེ་མ་ངས། དོན་ཚན་གསུམ་གྱི་ཐོག་ལ་དེ་འདྲས་བྱས་ནས་ཞུ་ཡ་ཡིན། ད་དོན་ཚན་དང་པོ་དེ་ཤེས་རབ་སྙིང་པོ་འདི་གའི་མཚན་གྱི་དོན་དག་དང་དོན་ཚན་གཉིས་པ་དེ་འགྱུར་གྱི་ཕྱག་དང་ཤེས་རབ་སྙིང་པོ་དེ་གའི་འགྱུར་ཕྱག་དང་དོན་ཚན་བཞི་པ་དེ་ཤེས་རབ་སྙིང་པོ་འདི་གའི

འདི་སྐད་བདག་གིས་ཐོས་པ་དུས་གཅིག་ན་བཅོམ་ལྡན་འདས་རྒྱལ་པོའི་ཁབ་བྱ་རྒོད་ཕུང་པོའི་རི་ལ་དགེ་སློང་གི་དགེ་འདུན་ཆེན་པོ་དང། བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་དང་ཐབས་ཅིག་ཏུ་བཞུགས་ཏེ། ད་དེ་ཡི་ཡན་ཆད་དེ་ང་གིས། དེ་ནས་རྣམ་པ་ཚོ་ལ། དེ་ནས་གང་ཐུབ་ཐུབ་ཀྱི་སྒོ་ནས་དེ་འདྲས་བྱས། ལྷག་བསམ་རྣམ་དག།

ཆགས་ཡོད་རེད་པ། ད་དེ་བྱེད་དུས་རྒྱ་གར་སྐད་དུ་ཟེར་ཡ་དེ་མ་འགྲེལ་བཤད་རྒྱག་པ་ཡིན་ན། རྒྱ་གར། ཟེར་ཡ་དེ། སྤྱི་ཡོངས་ཀྱི་ཆ་ནས། སངས་རྒྱས་ཞལ་བཞུགས་འདུག་པའི་སྐབས་ལ། རྒྱ་གར་འཕགས་པའི་ཡུལ་ལ་གྲོང་ཁྱེར་ཆེན་པོ་དྲུག། ཟེར་ནས། འདུལ་བ་ལུང་གི་ནང་ལོགས་ལ་དྲུག་ཟེར་གསུངས་དེ་བྱས་བཞག་ཡོད་རེད།

ཝ་ར་ཎ་སི་ཡངས་པ་ཅན་ཟེར་ནས་འོ་དེང་སང་དེ་འདྲས་བྱས་ནས་ང་རང་ཚོ་གནས་སྐོར་ལ་འགྲོ་བསྡད་ས་འོ་དེ་ཨ་ཡེ་ཡངས་པ་ཅན། དེ་ནས་ཨ་ད་ག་ནང་བཞིན་གི་ཝ་ར་ཎ་སི་ཡངས་པ་ཅན་རྒྱལ་པོའི་ཁབ་ཟེར་དེ་དེང་སང་ར་ཇ་གི་རི་ཟེར་ས་ཆ་ཡོད་དེ་འོ་དེ་ད་ནང་ན་སྔ་མོ་གྲོང་ཁྱེར་ཆེན་པོ་ཡོད་ས་རེད། ཨ་ད་ག་ནང་བཞིན་གི་ཨ། མཉན་ཡོད་ཟེར་ཡག་དེ་འོ་དེང་སང་ཡོད་དེ་ང་རང་ཚོ་གནས་སྐོར་འགྲོ་བསྡད་ས་ཡ་མཉན་ཡོད་དེ། ད་ནང་བཞིན་གྱི་དེ་ན་སྟོན་པ་ཡུན་རིང་པོ་ལ་དེ་འདྲས་བྱས་ནས་བཞུགས་ནས་དབྱར་གནས་མང་པོ་ཅིག་ས་ཆ་དེ་ལ་དེ་འདྲས་བྱས་ནས་བཞུགས་དེ། དེ་ནས་མུ་སྟེགས་སྟོན་པ་སྡེ་དྲུག་ལ་སོགས་པ་ལ་དེ་ནས་སྟོན་པ་གིས་དེ་ནས་རྫུ་འཕྲུལ་གི་དེ་ནས་འགྲན་བསྡུར་བྱས་ནས་བོད་ཟླ་དང་པོའི་ཚེས་པ་གཅིག་ནས་བོད་ཟླ་བཅོ་ལྔ་གི། ཚིག་པ། བོད་ཟླ་དང་པོའི་ཚེས་པ་གཅིག་ནས་བོད་ཟླ་དང་པོའི་ཚེས་པ་བཅོ་ལྔ་གི་བར་ལ། དེ་ནས་མུ་སྟེགས་སྟོན་པ་སྡེ་དྲུག་དང་རྫུ་འཕྲུལ་དེ་འདྲས་བྱས་ནས་འགྲན་བསྡུར་ས། འོ་ས་ཆ་དེ་ལ་དེ་ནས་མཉན་ཡོད་ཟེར་ཡ་དེ། གནས་བཅས་ཟེར་ཡ་དེ་ད་དེང་སང་གསལ་པོ་གཅིག་དེ་འདྲས་བྱས་ནས་ཧ་གོ་མི་འདུག་འོ་དེ་གཅིག། དེ་ནས་ཙམ་པ་ཀ་ཟེར་ཡ་དེ་རྩྭ་མཆོག་གྲོང། ང་རང་ཚོ་ཀུ་ཤི་ན་ག་ཟེར་དེང་སང་ཡོང་སྟེ་སངས་རྒྱས་དགོངས་པ་མྱ་ངན་ལས་འདའ་བའི་ཚུལ་བསྟན་ས་གི་ས་ཆ་དེ་ལ་འོ་དེ་ཚོ་གི་གྲོང་ཁྱེར་ཆེན་པོ་དྲུག་དེ་ལ་དེ་ནས་རྒྱ་ཟེར་ཡ་དེ་དེ་འདྲས་བྱས། ཡུལ་གྲུ་རྒྱ་ཆེན་པོ་ཟེར་ཡ་གི་རྒྱ་ཆེན་པོ་དེ་གཙོ་བོ་དེའི་དྲུག་ལ་གཞི་བཞག་པའི་ཐོག་ནས་དེ་ནས་ད་དུར་སའི་ཡོང་སྟེ་བ་ད་དེང་སང་གི་གྲོང་ཁྱེར་འདྲ་པོ་བྱས་པ་ཡིན་ན་ལྡི་ལི་དང།

དེ་གི་ནང་ལོགས་ལ་ཡུལ་དེ་ཡག་གི་ཤེས་རབ་སྙིང་པོ་གི་བསྟན་རྒྱུ་དེ་གི་མཚན་ལ་ག་རེ་ལབ་གི་ཡོད་རེད་ཟེར་དུས་བྷ་ག་ཝ་ཏི་པྲཛྙཱ་པཱ་ར་མི་ཏཱ་ཧྲི་ད་ཡ་ཟེར་ཡ་དེ་ལབ་གི་ཡོད་རེད་གསུངས་པ་རེད། ད་དེ་ཚིག་རེ་རེ་ཡི་འདི་ལ་སྒྱུར་ཡོང་ན་བོད་སྐད་ཐོག་ལ་སྒྱུར་ཡོང་དུས་ག་རེ་ལབ་གི་ཡོད་རེད་ཟེར་དུས་བྷ་ག་ཝ་ཏི་ཟེར་ཡ་དེ་བཅོམ་ལྡན་འདས་མ་ཟེར་ཡ་དེ་གསུངས་གི་ཡོད་རེད།

བྱ་དགོས་ཡག་གི་རྒྱུ་མཚན་ད་ག་རེ་ཆགས་གི་ཡོད་རེད་ཟེར་ཡོང་དུས། དེ་ནས་ང་རང་ཚོ་གི་ཐར་པའི་སྲོག་རྩ་གཅོད་བྱེད་ཀྱི་དེ་ནས་དགྲ་བོ་དེ་ང་ཚོ་གི་སེམས་རྒྱུད་ཀྱི་འདོད་ཆགས་དང་ཞེ་སྡང་དང་ང་རྒྱལ་དང་ཕྲག་དོག་དང་འགྲན་སེམས་དེ་ནས་འཁོན་འཛིན་འོ་དེ་ཚོ་ཆགས་བསྡད་ཡོད་རེད།

དེའི་ཉམས་ལེན་བྱས་པ་ཡིན་ན། ང་རང་ཚོ་གི་སེམས་རྒྱུད་ལ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འགྲན་སེམས་དེ་ཚོ་ཐམས་ཅད་མེད་པ་བཟོ། ང་ཚོ་འགྲོ་བ་སུ་དང་སུ་ཡིན་པ་ཡིན་ན་ཡང། དེ་ནི་སེམས་ཀྱི་གནས་ལུགས་དང། དེ་ནི་དངོས་པོའི་གནས་ལུགས། ཆོས་ཐམས་ཅད་ཀྱི་གནས་ལུགས། ཟབ་མོ་སྟོང་པ་ཉིད་ཀྱི་དོན་དག་དེ་མ་ཤེས་པ་དང། དེ་ནི་མ་མཐོང་བ་དང། དེ་ནི་མ་རིག་པའི་དབང་གིས། དེ་ནི་ང་རང་ཚོ་གི་སེམས་རྒྱུད་ལ་དེ་ནི་ད་གཞན་ལ་དེ་ནི་མ་གུས་པ་དང་བག་མ་བྱེད་པ་དང། དེ་ནི་ད་དེ་འདྲས་བྱས་གཞན་ལ་ལུས་ངག་གི་སྒོ་ནས་གནོད་འཚེ་སྣ་ཚོགས་པ་ཅིག་ཡོང་འགྲོ་ཡ་དེ་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་དེ་ནི་མ་ཤེས་པ་དང་མ་མཐོང་བ་དང་ཧ་མ་གོ་བ་གི་རྒྱུ་མཚན་ལ་བརྟེན་ནས་དེ་འདྲས་བྱས་ནས་བྱུང་འགྲོ་བ་ཡིན་ཙང་དེ་ནི་དེ་ནི་མ་ཤེས་པ་དེ། དེ་ནི་ང་ཚོའི་སེམས་རྒྱུད་ཀྱི་དེ་ནི་གནས་ལུགས། ཤེས་པ་ལ་དེ་ནི་དགྲ་བོ་ལྟ་བུ་དེ་འདྲས་བྱས་ནས་བྱེད་དོ། དེ་ཡི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ། ཧ་གོ་བ་དང་ཤེས་པ་དང་མཐོང་བ་དང་རྟོགས་པ་དང་དེ་ནི་བྱས་པ་ཡིན་ན་དེ་ང་ཚོ་གི། སེམས་རྒྱུད་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེ་ཚོ་ནམ་མཁའ་ལ་སྤྲིན་པ། གི་གཡའ་དག་པ་ལྟ་བུ་ནང་བཞིན་གྱི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་བཅོམ་ལྡན་འདས་མ་དེ་རྗེན་ཆར་དུ་དེ་འདྲས་བྱས་ནས་མཐོང་འགྲོ་ཡང། དེ་ནི།

ཆོས་ཀྱི་འཁོར་ལོ་རིམ་པ་གསུམ་སྣ་ཚོགས་པ་ཅིག་ད་ལྟ་ང་རང་ཚོ་མཇལ་བཞིན་པ་གི་བཀའ་འགྱུར། པོ་ཏི། བརྒྱ་དང། བཅུ། འཇང་བཀའ་འགྱུར་གྱི་དབང་དུ་བྱས་པ་ཡིན་ན། པོ་ཏི་བརྒྱ་དང་བཅུ་དེ་འདྲའི་ཅིག་གསུངས་བྱ་ཡ་དེའི་འོ་འདུག་སེ་གསུངས་པ་རེད། ད་དེའི་ནང་ལོགས་ལ་ད་སྙིང་པོ་དེ་གཙོ་བོ་ག་རེ་བྱེད་གསུངས་ཡོད་རེད་ཟེར་དུས། ཐབས་ཚུལ་སྣ་ཚོགས་པ་རིག་པ་སྣ་ཚོགས་པ་གི། དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་འདྲའི་ཀྱང་རྟོགས་ཡ་དང་སེམས་ཀྱི་གནས་ལུགས་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་དེ་འདི་འདྲའི་ཀྱང་རྟོགས་ཡ་གི་ཆེད་དུ་འོ་འདུག་སེ་གསུངས་ཡོད་རེད་གསུངས། འོ་དེ་བྱས་དུས་དེ་ནས་བཅོམ་ཟེར་ཡ་དེ།

དེ་ནས་སེམས་རྒྱུད་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་གི། འདི་དགྲ་བོ་འདི་དེ་འདྲ་བྱས་ནས་ཡིན་དུས་ཙང་ནས་དེ་ནས་དེ་དེ་འདྲ་བྱས་ནས་ད་བཅོམ་དགོས་ཀྱི་ཡོད་རེད་མེད་པ་བཟོ་དགོས་ཀྱི་ཡོད་རེད་ཐར་པའི་སྲོག་རྩ་ད་དེ་འདྲ་བྱས་ནས་གཅོད་བྱེད་དཔེ་ཆ་བཞག་ན་ང་རང་ཚོ་སྲོག་ལ་འཚེ་བ་བྱེད་མཁན་གྱི་མི་དེ་ལ་དགྲ་བོ་ཟེར་བ་ནང་བཞིན་གྱི་ང་རང་ཚོ་གི་སེམས་རྒྱུད་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་དེ་སོགས་ལ་དགྲ་བོ་ཟེར་དགོས་ཡག་གི་རྒྱུ་མཚན་ག་རེ་ཆགས་ཡོད་རེད་ཟེར་ན་ང་རང་ཚོ་གི་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ལ

ཉིན་མཚན་དུས་དྲུག་གོང་དུ་ལ་དེ་འདྲའི་གཟིགས་སྡོད་མཁན། འོ་འདུག་སེ་སྟོན་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོ་དེ། ཆགས་བསྡད་པ་ཡིན་ཙང། དེ་ནས། བརྩེ་བའི་ཡོན་ཏན་དེ་འོ་དེ། དེ་བྱས་དུས་ཙང་ནས། དེ་ནས་ཁོང་གི་ཐུགས་རྒྱུད་ལ། དེ་ནས། ད་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན། དེ་ནས་མཁས་པའི་ཡོན་ཏན། བཙུན་པའི་ཡོན་ཏན།

རིགས་དྲུག་གི་སེམས་ཅན་ཐམས་ཅད་སྲིད་པ་ཁམས་གསུམ་འཁོར་བ་འདི་ལས་བསྒྲལ་ཐུབ་ཡག་གི་ནུས་པའི་ཡོན་ཏན། འོ་དེ་འདྲའི་ཆེ། མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་དེ་ནི་ད་དཔེ་ཆ་ཡ། ཤེར་ཕྱིན་དེ་སོགས་ཀྱི་ནང་ལོགས་ནས་བསམ་བློ་བཏང་བ་ཡིན་ན་སྟོབས་བཅུ་དང་མི་འཇིགས་པ་བཞི་དང་མ་འདྲེས་པ་བཅོ་བརྒྱད་དེ་དེ་ཚོ་ཚང་མ་གི། ཡོན་ཏན་དེ་སངས་རྒྱས་བཅོམ་ལྡན་འདས་ལ་ཐུགས་རྒྱུད་ལ་མངའ་བསྡད་པ་རེད།

ད་བསྒོམ་བསྡད་པ་ཡིན་ན། དེ་ནས་ནམ་ཞིག་དེ་མངོན་སུམ་དུ་དེ་འདྲའི་ཅན་དུ་རྟོགས་ཐུབ་དུས་དེ། བདུད་བཞི་ལ་སོགས་པ་བཅོམ་ཐུབ་ཡ་དང་སེམས་རྒྱུད་ཀྱི། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་ལ་སོགས་པ་དེ་ཚོ་ཐམས་ཅད་བཅོམ་ཐུབ་ཡ་དང། དེ་ནས་མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་དེ་ཚོ་ཐམས་ཅད་ལྡན་ཐུབ་ཡ་དང། དེ་ནས། མཁས་བཙུན་བཟང་གསུམ་གྱི་ཡོན་ཏན་དེ་ཚོ་ཐམས་ཅད་ལྡན་ཐུབ་ཡ་དང། དེ་ནས། མཚན་འཛིན་དང། གཉིས་འཛིན་གྱི་འཆིང་བ་ལས་དེ་འདྲའི་ཅན་འདའ་ཐུབ་ཡ། མཚན་འཛིན་དང་གཉིས་འཛིན་དང་བདེན་འཛིན་དང་བདག་འཛིན་ལ་སོགས་པ་གི་འཛིན་པ་མཐའ་དག་ལས་དེ་འདྲའི་ཅན་འདའ་ཐུབ་པའི་ཆ་ནི་དེ་ནི་འདས་མ། དེ་མ་དེ་ག་རེ་རེད་ཟེར་ཡོང་དུས། འདས་པའི་སངས་རྒྱས་དང་མ་འོངས་པའི་སངས་རྒྱས་དང་ད་ལྟ་བའི་སངས་རྒྱས་ཚང་མ་དེ་ནི། ད་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་འདི་ཉམས་སུ་བླངས་པ་ལ་བརྟེན་ནས་དེ་ནི། ས་བཅུ་དང། ལམ་ལྔ།

དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོའམ་ཟབ་མོ་སྟོང་པ་ཉིད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་མ་འདི་ལ་འོ་དེ་འདྲ་བྱས་ནས་མ་ཟེར་དགོས་ཀྱི་རྒྱུ་མཚན་གྱིས་འོ་དེ་འདྲའི་ཅིག་ལ་བྱ་དགོས་ཡོད་རེད། དེ་ནས་དེ་ནང་བཞིན་གྱི་དེ་ནས་བཅོམ་ལྡན་འདས་མ་འདི་དག་ཤེས་པའི་ནང་ནས་མཆོག་ཏུ་གྱུར་པ། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་མངོན་སུམ་དུ་རྟོགས་པའི་ཤེས་པ་དེ་རབ་ཀྱི་ཕུལ་དུ་སོང་བ་རེད། དེ་འདྲའི་ཤེས་པ། དེ་ཤེས་རབ་དེ་ཀ་དེ་ནི་རྟོགས་དགོས་ཡ། འོ་དེ་དེ་ནི་དེ་ཡང་དེ་ནི་རྟོགས་ནས་ག་རེ་བྱེད་དགོས་རེད་ཟེར་ན་ཚུ་རོལ་འཁོར་བའི་མཐའ་དང་ཕ་རོལ་མྱ་ངན་ལས་འདས་པའི་ས་གཉིས་ཡོད་པའི་ནང་ལོགས་ནས་ཕ་རོལ་མྱ་ངན་ལས་འདས་པའི་ས་ལ་དེ་འདྲ་བྱས་ནས་འགྲོ་འགྲོ་ཐུབ་ཀྱི་ཡོད་རེད་ཕྱིན་ཐུབ་ཀྱི་ཡོད་རེད། འོ་དེ་ནི་ཕྱིན་ཡ་གི་ད་གཙོ་བོ་དེ་ནི་སྙིང་པོ་དང་འདྲ་དེ་ད་ག་རེ་བྱ་དགོས་རེད་ཟེར་དུས་དེ་ནི་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ནི་ད། སྤྲོས་པ་ཐམས་ཅད་དང་བྲལ་བའི་ཆོས་དབྱིངས། དེ་ལ། དེ་འདྲའི་རྐྱེན་ནི། གོ་བདེ་བ་ཅིག། ཆགས་ཀྱི་ཡོད་པ་ཡིན་དུས་རྩ་ནི། དེ་ནི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་ཟེར་བ་དེར། ད་སྙིང་པོ་ཟེར་དུས་དཔེར་ན་འོ་མ་དཀྲུག་དཀྲུག་བཏང་བ་ལ་བརྟེན་ནས་སྙིང་པོ། མར་ཟེར་བ་ནང་བཞིན། དེ་ནི་ཆོས་ཐམས་ཅད་ཀྱི་གནས་ལུགས་དེ་ལ་ཐོས་བསམ་སྒོམ་གསུམ་ཚུལ་བཞིན་དུ་དེ་འདྲ་བྱས་ནས་བྱས་ཡོང་དུས་རྩ་ནི། དེ་ནི་ཆོས་ཐམས་ཅད་ཀྱི་གནས་ལུགས་དེ་ལྟ།

ཕ་རོལ་ཟེར་དུས་ཚུར་རོལ་འཁོར་བའི་མཐའ་དང་ཕ་རོལ་མྱ་ངན་ལས་འདས་པ་ཟེར་ནས་གཉིས་བཤད་དགོས། ཚུར་རོལ་འཁོར་བའི་མཐའ་ཟེར་ཡོང་དུས་ད་ལྟ་ང་རང་ཚོ་གི་སེམས་རྒྱུད་ལ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འགྲན་སེམས་དེ་སོགས་ཀྱིས་ཁེངས་བསྡད་པའི་སེམས་རྒྱུད་དེ་འདྲ་བྱས་ནས་ཁེངས་བསྡད་པའི་གནས་སྐབས་ལ་ཚུར་རོལ་དེ་ནི་འཁོར་བའི་མཐའ་ལ་དེ་འདྲ་བྱས་ནས་བསྡད་པ་ཡིན། འཁོར་བ་པ་ཡིན། ཕ་རོལ་མྱ་ངན་ལས་འདས་པའི་ས་ལ་ཕྱིན་ཟེར་ཡོང་དུས། ཕ་རོལ་མྱ་ངན་ལས་འདས་པའི་ས་དེ་སེམས་རྒྱུད་ལ། འོད་གསལ་ཕྱག་རྒྱ་ཆེན་པོ་དེ་དང་པོ། ཐོས་པ་བྱས་བར་དུ་བསམ་པ་བྱས་མཐའ་མ་དེ་འདྲ་བྱས་ནས་བསྒོམ་ཡོང་དུས་ཙང་ནས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ནམ་ཞིག་ལ་དེ་འདྲ་བྱས་ནས་རྟོགས་ཡོང་དུས་ཙང་ནས་དེ་ནས་མངོན་དུ་གྱུར་ནས་དེ་ནས་སེམས་རྒྱུད་ལ་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འགྲན་སེམས་དེ་ཚོ་ཚང་མ་གཙང་མ་གཙང་རྐྱང་དེ་འདྲ་བྱས་དཔེར་ན་ནམ་མཁའ་ལ་སྤྲིན་དག་པ། ལྟ་བུ་ནམ་མཁའ་རྗེན་ཅར་དུ་དེ་འདྲ་བྱས་མཐོང་བ་ནང་བཞིན་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་ལ་བརྟེན་ནས་དེའི་སེམས་རྒྱུད་ཀྱི་སྒྲིབ་པ་ཐམས་ཅད་དེ་འདྲ་བྱས་ནས་བྲལ་འགྲོ་བའི་གནས་སྐབས་དེ་ནང་བཞིན་གྱི་ཆུ་རྙོག་པ་ཅིག་ཡིན་ན་ཆུ་དྭངས་མ་ནང་བཞིན། དེ་ནས་ཆུ་དྭངས་མ། ཆུ་དྭངས་སོང་བ་ཡིན་ན་ཆུ་རྙོག་བསྡད་པ་དེ་ཆུ་དྭངས་སོང་བ་ཡིན་ན་དེ་ཆུ་ཡི་ངོ་བོ་རྗེན་ཅར་དུ་དེ་འདྲ་བྱས་མཐོང་བདེ་བ། དཔེ་དེ་ནང་བཞིན་ད་ལྟ་ང་རང་ཚོ་གི་སེམས་རྒྱུད་དེ་འདོད་ཆགས།

དེ་བོད་སྐད་ཐོག་ནས་ཚུར་བསྒྱུར་བ་ཡིན་ན། འཕགས་པ་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ། འོ་དེ་འདྲ་བྱས་གསུངས་མྱོང་ཡོད་རེད། ད་དེ་བྱེད་དུས་ཙམ་ནི། དེ་ནས་འཕགས་པ་ཟེར་ཡ་དེ་གཙོ་བོ་ག་རེ་རེད་ཟེར་ཡོང་དུས། དེ་ནས། སེམས་རྒྱུད། དེ་ལ། སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་མངོན་སུམ་དུ། དེ་ནི་ང་རང་ཚོ་གི་མ་རྟོགས་པའི་གནས་སྐབས་ལ་སོ་སོའི་སྐྱེ་བོ། དེའི་གནས་སྐབས་ལ་འཕགས་པ་ཆགས་ཡོད་མ་རེད། དེ་ནས་འཕགས་པ་ཟེར་ཡ་དེ་ག་འདྲས་ཆགས་ཡོད་རེད་ཟེར་དུས་ང་རང་ཚོ་གི་སེམས་རྒྱུད་ཀྱི་བཅོམ་ལྡན་འདས་མ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་དེ། དེ་ནས་སེམས་ཀྱི་གནས་ལུགས་འོད་གསལ་ཕྱག་རྒྱ་ཆེན་པོ་དེ་འདྲས་བྱེད། དེ་ནས། མངོན་སུམ་དུ་ག་དུས་དེ་འདྲས་བྱས་ནས་རྟོགས་པ་ཡིན་ན་ཡང་དེ་ནས་ད་འཕགས་པ་ཟེར་ཡ་དེ་ཆགས་ཡོད། འཕགས་ཟེར་དུས་སོ་སོའི་སྐྱེ་བོའི་ས་ལས་དེ་ནས་ཡོན་ཏན་ཡང་གནས་ཚུལ་དེ་དེ་ནས་གོང་དུ་དེ་འདྲས་བྱས་ནས་སེམས་ཀྱི་ཡོན་ཏན་ཡང་ནུས་པ་དེ་དེ་ནི་གོང་དུ་དེ་འདྲ་བྱས་ནས་འཕགས་པའི་རྒྱུ་མཚན་གྱིས་དེ་ནི་ཡང་འཕགས་པ་ཟེར་ནས་འོ་དེ་འདྲ་བྱས་ནས་གསུངས་བསྡད་ཅེས་བྱ་གི་ཡོད་རེད། འོ་ད་དེ་བྱེད་དུས་ཙང་ནི། བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི། འཕགས་པ་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་ཟེར་ཡ་དེ། དེ་ནི། ཤེས་རབ་སྙིང་པོ་དེའི་གའི་བསྟན་བཅོས་དེ་གའི། མཚན་དོན་དེ་ཆགས་བསྡད་ཡོད་རེད་ད་མཚན་དོན་དེ་འོ་དེ་འདྲ་བྱས། ཨོ། ཞུ་ན་བསམ་སང་འོ་དེ་འདྲ་ཅིག་ནི་བྱུང་སོང། ད་དེ་ཚར་ནས་དོན་ཚན་གཉིས་པ་དེ་འགྱུར་ཕྱག་དེ་རེད། ད་འགྱུར་ཕྱག་ཟེར་ཡོང་དུས་ཙང་ནི་འགྱུར་ཟེར་ཡ་དེ་དེ་ནི། ག་རེ་རེད་ཟེར་དུས་ལོ་ཙཱ་བ་དེ་སོགས་ཀྱིས་རྒྱ་གར་གྱི་སྐད། ལེགས་སྦྱར་སཾ་སྐྲྀ་ཏ་ལྷ་ཡི་སྐད་ཀྱི་ཐོག་ལ། དེ་ནི་ཤེས་རབ་སྙིང་པོ་དེ་དེ་འདྲ་ཅན། བཞུགས་བསྡད་པ་ཡིན་དུས་ཙང་ནི་དེ་ཚུར།

ནང་གི་སེམས་རྒྱུད་ལ་ཡང་ཉོན་མོངས་པའི་གཞན་དབང་དུ་གྱུར་ནས་བསྟན་བཅོས་དེ་ཚུར། ཆ་ཚང་བ་གཅིག་བསྒྱུར་མ་ཐོབ་བ། དེ་ནས་མགོ་མཇུག་ཚང་བ་གཅིག་དེ་འདྲ་ཅན་དུ་བསྒྱུར་མ་ཐུབ་པ་གི་གནད་དོན་འོ་དེ་འདྲ་ཅན་དུ་ཡོང་གི་ཡོད་རེད་དེ་འདྲ་གི་བར་ཆད་དེ་ཚོ་ཚང་མ། དེ་ནས། ཞི་ཡ་དང་བར་ཆད་མེད་པ་བཟོ་ཡག་གི་ཆེད་དུ། དེ་ནས་ལྷག་པའི་ལྷ་དང་བཅོམ་ལྡན་འདས་མ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་དེ་ལ་ད་ཕྱག་འཚལ་དགོས་ཀྱི་ཡོད་རེད།

དེ་ནས་འགྱུར་ཕྱག་དེ་དེ་འདྲ་ཅན་དུ་མཛད་ཀྱི་ཡོད་རེད། གསུངས་ནས་དེ་ནས་འགྱུར་ཕྱག་དེ་ལ་བརྟེན་ནས་བསྟན་བཅོས་དེ། སྡེ་སྣོད་གསུམ་གང་གི་ཁོངས་གཏོགས་ཅིག་ཡིན་པ་ཅིག་དེ་ནི་གསལ་པོ་ཅིག་ཧ་གོ་ཡ་གི་ཆེད་དུ་དེ་ནི་འགྱུར་ཕྱག་དེ་དེ་འདྲ་ཅན། གནང་གི་ཡོད་རེད་གསུངས་ཡོད་རེད། འོ་དེ་བྱེད་དུས་ཙང་ནི་དེ་ནི། ད།

སོང། ཟེར། རྣམ་པ་ཚོ་ལ་དེ་འདྲ་བྱས་ནས་ཞུས་པ་ཡིན་ན། དེ་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས། དེ་ནི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ། དེ་ནི། ཡུལ་ག་བ་ལ་དེ་འདྲ་བྱས་ནས་གསུངས་ཡོད་རེད། དེ་ནི། ད། དེ་ནི། ད་ག་ནང་བཞིན་གྱི། དེ་ནི། གསུང་བའི་གནས་སྐབས་ལ། འཁོར་སློབ་མ་སུ་དང་སུ་ལ་དེ་འདྲ་བྱས་ན་གསུངས་ཡོད་རེད། དེ་ནས་གསུང་བ་པོ་དེ་ནས་ད་སུ་དང་སུ་རེད། འོ་ད་དེ་འདྲི་གི། དེ་ནས་གསུང་བའི་དུས་ཚོད་དེ་ག་དུས་རེད། འོ་ད་དེ་འདྲི་གི། སླེབས་གི་ཡོད་རེད་བ། ལོ་རྒྱུས་ཀྱི་བཟོ་འདྲ་བོ་ཅིག་བྱས་ནས་འདུག་སེ་སླེབས་གི་ཡོད་བ་ཡིན་དུས་ཙང་ནི་དེ་ནས། ད་དེའི་གི་འགྲེལ་བཤད་ཀྱི་བཟོ་དེ་ལ་ད་གླེང་གཞི་ཞེས་བཤད་ཡོད་རེད། གླེང་བར་བྱ་བའི་གཞི།

བཀའ་བར་པ་མཚན་ཉིད་མེད་པའི་ཆོས་ཀྱི་འཁོར་ལོ་སྟེ། བྱ་རྒོད་ཕུང་པོའི་རི་ལ་སོགས་པ་ལ་དེ་འདྲ་བྱས་ན་གསུངས་དེ་ཅིག་ཆགས་ཀྱི་ཡོད་རེད། བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་ཀྱི་འཁོར་ལོ་སྟེ། ཡངས་པ་ཅན་ལ་སོགས་པ་ལ་དེ་འདྲ་བྱས་ན་གསུངས་དེ་ཅིག་འོ་འདུག་སེ་ཆགས་ཀྱི་ཡོད་རེད། ད་དེ་ལ་དེ་ནས། ཆོས་ཀྱི་འཁོར་ལོ་དང་པོ་དེ། དེ་ནས། སྟོན་པ་ཡང་དག་པ་ཐབས་མཁས་ལ་ཐུགས་རྗེ་ཆེན་པོ་སྟེ། དེ་ནས་དགུང་ལོ་སུམ་ཅུ་སོ་ལྔ་གི་ཐོག་ནས་མངོན་པར་རྫོགས་པར་སངས་རྒྱ་བའི་ཚུལ་བསྟན་ནས་དེ་ནས་དགུང་ལོ་སུམ་ཅུ་སོ་ལྔ་གི་ཐོག་ནས་དེ་ནས་ཆོས་ཀྱི་འཁོར་ལོ་ཡོངས་གྲགས་ཀྱི་དང་པོ་དེ་འདྲའི་ཅན་གསུང་དབྱངས། དེ་ནས་ལོ་བཅོ་ལྔའི་བར་དུ་དེ་འདྲ་བྱས་ནས་གསུང་ཡག་གི་དུས་ཚོད་ལ། དེ་ནས་ཆོས་འཁོར་དང་པོ་ཡིན་ཟེར་བ་དང། དེང་སང་ནི་ལོ་བཅོ། དེ་འདྲའི།

འཇམ་པའི་དབྱངས་བདག་གིས་འཕགས་པ་འཇམ་དཔལ་བདག་གིས་དེ་ནས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྙིང་པོ་འདི་ཐོས་པ་དུས་གཅིག་ན་ཟེར་ཡ་གཅིག་ཨོ་འདུག་སེ་འགྲེལ་བཤད་བརྒྱབ་འདི་ཡ་གཅིག་ཨོ་ཡོང་གི་ཡོད་རེད་ཡིན་ན་ཡང་དེ་ནི་ད་ལྟ་ཀུན་དགའ་བོ་དང་ཕྱག་ན་རྡོ་རྗེ་ག་རེ་ལ་འགྲེལ་བཤད་བརྒྱབ་པ་ཡིན་ན་ཡང་མདོ་ཡི་དབང་དུ་བྱས་པ་ཡིན་ན།

དེ་ནས་སྟོན་པ་ཕུན་སུམ་ཚོགས་པ། སྟོན་པ་ཕུན་སུམ་ཚོགས་པ་སྟེ། སྟོན་པ་མཉམ་མེད་སྟོབས་བཅུ་མངའ་བ་ཐུབ་པ་དོན་ཀུན་གྲུབ་པ་དེ་ཁོང་ལ། དེ་ནས་ཁོང་གི་ཐུགས་རྒྱུད་ཀྱི་འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་འདུག་སེ་ཐམས་ཅད་དེ་འདྲ་བྱས་ནས་བཅོམ་པ་ཡིན་ཙང་དེ་ནས་བཅོམ་ཟེར། དེ་ནས་ཁོང་གི་ཐུགས་རྒྱུད་ལ། དེ་ནས་མཁྱེན་བརྩེ་ནུས་གསུམ་དང་མཁས་བཙུན་བཟང་གསུམ་དང་ཕར་ཕྱིན་དྲུག་དང། དེ་ནས

ཤེར་ཕྱིན་གྱི་མདོ་གསུངས་ས་དེ་ར་ཇ་གིར་ནས་ཐག་ཉེ་ས་དེ་རི་བོ་དེ་ལ་འོ་དེ་འདྲས་ཀྱི་གསུང་གི་ཡོད་རེད་དེའི་རིའི་སྒང་དེ་ན་སེང་གེ་བརྒྱད་ཀྱིས་བཏེགས་པའི་དེ་ནས་བཞུགས་ཁྲི་གི་སྒང་ལ་སྟོན་པ་ཕུན་སུམ་ཚོགས་པ་སྟོན་པ་དོན་ཀུན་གྲུབ་པ་དེ་ནས་སྟོབས་བཅུ་མངའ་བ་དེ་ཉིད་དེ་འདྲ་བྱས་ནས་བཞུགས་ནས་དེ་ནས་འཁོར་ཕུན་སུམ་ཚོགས་པ་དེ་ལ་དེ་ནས་དགེ་སློང།

དང། དེ་ནས་དག་སྣང་ཡིད་ཀྱི་བྱང་ཆུབ་སེམས་དཔའི་དགེ་འདུན་ཆེན་པོ་བྱང་ཆུབ་སེམས་དཔའ་དེ་ལ་ཁྱིམ་པའི་རྟེན་ཅན་གྱི་བྱང་ཆུབ་སེམས་དཔའ་དང། དེ་ནས་རབ་བྱུང་གི་རྟེན་ཅན་གྱི་བྱང་ཆུབ་སེམས་དཔའ་གཉིས་ཆར་ལ་དེ་འདྲ་བྱས་ནས་གོ་ཆོག་ཡ་འོ་བྱང་ཆུབ་སེམས་དཔའ། དེ་ནས་བྱང་ཆུབ་སེམས་དཔའ་དེ་ནས་བཞི་ལས་ལྷག་པ་དེ་འདྲ་བྱས་ནས་འཛོམ་ཡོད་པ་ཡིན་ཙང་དེ་དགེ་འདུན་ཆེན་པོ། ཐབས་གཅིག་ཏུ་དེ་འདྲ་བྱས་ནས་བཞུགས་ཏེ་ཞེས་དུས་གཅིག་དང་ལྷན་ཅིག་ཏུ་དེ་འདྲ་བྱས་ནས་ད་སངས་རྒྱས་བཅོམ་ལྡན་འདས་དང་ལྷན་ཅིག་ཏུ་དེ་འདྲ་བྱས་ནས་བཞུགས་ཏེ་ཞེས།